ལེ་ཚན་འདིའི་ནང་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་ཡི་གསར་བསྒྲགས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་ང་ཚོ་བོད་མི་ཡི་རིག་གཞུང་དང། ངོ་བོ་སྲུང་ཕྱོགས་ག་འདྲ་གནང་གི་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་དྲ་ཐོག་བརྒྱུད་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མི་འདྲ་བ་ཚང་མར་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་ཅིང། དྲ་ཐོག་གི་སློབ་ཚན་ཁག་ཁྱེད་རང་ས་གནས་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཡི་ལོ་ཕྱེད་དང་པོ་ཡི་སློབ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་གཉིས་པ་ཡི་ཚེས་ཉེར་བཞི་ནས་སྒོ་རྒྱག་རྒྱུ་ཡིན་པ་བཅས། ཞིབ་ཕྲའི་གནས་ཚུལ་ཁག་མཁྱེན་འདོད་ཡོད་ཚེ། Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཚིགས ANU dot edu dot au ཐོག་ཕེབས་རོགས་གནང། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་བཟི་སྨན་དང་ཆང་རག་འཐུང་རྒྱུའི་ངན་ལང་ཤོར་བ་རྣམས་ལ་རོགས་སྐྱོར་བླངས་ཚུལ་སྐོར་ངོ་སྤྲོད་ཞུ་རྒྱུ་ཡིན། སྤྱིར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་མི་འདས་གྲོངས་སོང་བར་ཉི་ཤུ་ཆ་གཅིག་ནི་ཆང་རག་དང་བཟི་སྨན་གྱི་རྐྱེན་སྲོག་ཤོར་བ་ཡིན་པ་དང། དེ་བཞིན་མི་ལྔ་ཆ་གཅིག་གིས་ཆང་རག་ཚད་ལས་འདས་པ་འཐུང་གི་ཡོད་པ་དང་ཨོ་སི་ཀྲི་ལི་ཡའི་མི་འབོར་བརྒྱ་ཆ་བཅུ་དྲུག་ཙམ་གྱིས་སྔར་བཟི་སྨན་སྤྱོད་མྱོང་ཡོད་པ་ཡིན་འདུག་ཇུ་ལི་ཨོ་ལགས་ཁོང་ལོ་ན་བཅོ་བརྒྱད་ལ་སོན་སྐབས་ནར་ལོངས་པའི་འཚོ་བ་གསར་པ་ལ་རོལ་ཆེད་བཟི་སྨན་ཐེངས་དང་པོ་སྤྱོད་ཡོད་པ་རེད་འདུག་དེ་ནས་ཁོང་ལོ་བཅུ་གསུམ་རིང Methamphetamine ཞེས་པའི་བཟི་སྨན་དེ་སྤྱོད་རྒྱུར་ངན་ལང་ཤོར་བ་རེད་འདུག།
ང་རང་ཐོག་མར་བཟི་སྨན་དེའི་ནུས་པ་ཤེས་འདོད་ཀྱི་ཡ་མཚན་སྐྱེས་པའི་རྐྱེན་གནས་སྐབས་ཀྱི་བདེ་སྐྱིད་ཆེད་བཟི་སྨན་དེ་ཐེངས་དང་པོ་སྤྱོད་པ་ཡིན། འོན་ཀྱང་བཟི་སྨན་དང་ཆང་རག་མཆོད་མཁན་ཚང་མ་དེར་ངན་ལང་ཤོར་བར་ངེས་པ་མེད། དེ་ཡང་ཇུ་ལིའོ་ལགས་ཀྱིས། མི་ཞིག་གིས་ཆང་རག་དང་བཟི་སྨན་དེ་དག་སྤྱོད་འདོད་ཀྱི་སྲེད་པ་ཤུགས་དྲག་པོ་སྐྱེས་སྐབས། སེམས་ཁམས་གནོན་མ་ཐུབ་པའི་རྐྱེན་གྱིས་བཟི་སྨན་དང་ཆང་རག་ལ་བརྟེན་ཤོར་ནས་མཐར་དེར་ངན་ལང་ཤོར་འགྲོ་གི་ཡོད་ཅེས་གསུངས་ཡོད། ཇུ་ལིའོ་ལགས་ལ་མཚོན་ན། བཟི་སྨན་སྤྱོད་ནས་ལོ་བཅུ་གསུམ་ཙམ་སོང་བ་དང། དེའི་རྐྱེན་ཁོང་ལ་དཀའ་ངལ་འདྲ་མིན་མང་པོ་འཕྲད་ཡོད་འདུག། མཐར་ཁོང་གི་ཚེ་སྲོག་ལ་ཉེན་ཁ་བྱུང་སྐབས་གཞི་ནས་རོགས་སྐྱོར་བླངས་པའི་བསམ་བློ་འཁོར་ཡོད་འདུག། མི་མང་ཆེ་བ་ཆང་རག་དང་བཟི་སྨན་ལ་ངན་ལང་ཤོར་ནས་དཀའ་ངལ་འཕྲད་སྐབས། རང་ཉིད་ལ་རོགས་སྐྱོར་དང་ལམ་སྟོན་བྱེད་མཁན་དགོས་ཀྱང་དེ་ལས་སླ་པོ་ཁས་ལེན་བྱེད་ཐུབ་ཀྱི་མེད། ངས་ཀྱང་ག་དུས་ཡིན་ནའང་ང་རང་སོ་སོས་དཀའ་ངལ་དེ་གདོང་ལེན་བྱེད་ཐུབ་ཀྱི་རེད་བསམ་གྱི་ཡོད། དེར་བརྟེན་ངས་རོགས་སྐྱོར་མ་བླངས་པར་མུ་མཐུད་བཟི་སྨན་སྤྱོད་པ་ཡིན། ད་ལོ་བཅུའི་རྗེས་ང་རང་གཞི་ནས་གཉིད་ལས་སད་སོང། ཨོ་སི་ཀྲི་ལི་ཡའི་ནང་རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་ཚོགས་ནང་མི་འབོར་བརྒྱ་ཆ་གསུམ་ལྷག་ཙམ་གྱིས་སྨན་རྫས་ཁག་བཟི་སྨན་གྱི་ཚབ་ཏུ་སྡེབ་སྦྱོར་བྱས་ཏེ་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་པ་དང། དེ་མིན་མི་བརྒྱ་ཆ་ལྔ་ལྷག་ཙམ་གྱིས་ཁཱེ་ནེ་བིས་ཞེས་པའི་བཟི་སྨན་དེ་སྤྱོད་ཀྱི་ཡོད་འདུག་ཧོ་ངུ་ཡོན་ལགས་ནི་ལྷོ་ཕྱོགས་ཨོ་སི་ཀྲི་ལི་ཡའི་མངའ་སྡེར་རྟེན་གཞི་ཡོད་པའི་སྤྱི་ཚོགས་ཞབས་ཞུ་ཁང Community Access and Services ཞེས་པའི་ནང་བཟི་སྨན་དང་ཆང་རག་ལ་ངན་ལང་ཤོར་བ་རྣམས་ཀྱི་ལམ་སྟོན་པ་ཞིག་ཡིན། ཁོང་གིས། མི་མང་པོ་ཞིག་གིས་སྤྱི་ཚོགས་ནང་མཉམ་ཞུགས་ཡོང་ཆེད་ཐེངས་གཅིག་གཉིས་བཟི་སྨན་སྤྱོད་སྲོལ་ཡོད། འོན་ཀྱང་དེ་ཉིན་ལྟར་སྤྱོད་པའི་རྐྱེན་ངན་ལང་ཤོར་འགྲོ་བའི་ཉེན་ཁ་ཡོད་ཅེས་ཁོང་མོས་གསུངས་དོན། མི་མང་དག་ཅིག་གིས་རང་ཉིད་ཀྱི་ཉིན་རེའི་དཀའ་ངལ་ལས་གཡོལ་ཐབས་དང། ལུས་ལ་སྔར་མེད་པའི་སྟོབས་ཤུགས་སྐྱེད་ཆེད་དང། ཉམས་མྱོང་གསར་པ་བསགས་ཆེད། དེ་བཞིན། གྲོགས་པོ་གྲོགས་མོ་དང་ལོ་མཉམ་གྱི་ནུས་ཤུགས་འོག་བཟི་སྨན་སྤྱོད་འགོ་འཛུགས་ཀྱི་ཡོད། ལྷག་པར་དུ་ཨིན་སྐད་བཤད་མི་ཤེས་མཁན་གྱི་མི་ཚོགས་ནང་རྒྱལ་ཁབ་གསར་པའི་རིག་གཞུང་དང་སྐད་ཡིག་ལ་མ་འདྲིས་པའི་རྐྱེན་སེམས་ངལ་དང་ནང་མིའི་དཀའ་ངལ་སོགས་ལ་བརྟེན་ནས་བཟི་སྨན་དང་ཆང་རག་ལ་བརྟེན་མཁན་མང་པོ་བྱུང་གི་ཡོད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཉམས་ཞིབ་ལ་གཞིགས་ན། ཨོ་སི་ཀྲི་ལི་ཡའི་ནང་བཟི་སྨན་སྤྱོད་རྒྱ་ཆེ་ཤོས་དེ། ཁོ་ཁེན་ཞེས་པ་དེ་ཡིན་འདུག་དེའི་རྗེས་ཨེས་ཏྲེ་སི་དང། མེཐ་ཨེམ་ཕི་ཐི་མེན་ཞེས་པ་དེ་ཡིན་འདུག་བན་ནི་ས་ཏྲ་ཏྲ་ལགས་ནི་སྨན་ཞབས་པའི་སློབ་སྟོན་པ་ཞིག་ཡིན་པ་དང། ཁོང་མོས།

དཔེར་ན། ཁོ་ཚོའི་དངུལ་ཡོད་ཚད་བཟི་སྨན་དང་ཆང་རག་ལ་གཏོང་བའི་རྐྱེན། རང་ཉིད་སོ་སོ་ལ་ཁ་ལག་ཉོ་སའི་དངུལ་མེད་པ་དང་ཡང། རྙོག་དྲའི་ནང་ཚུད་ནས་ཉེན་རྟོག་པ་དང་ཐུག་དགོས་པ། སོ་སོའི་ནང་མི་ལ་རྩུབ་སྤྱོད་སྤེལ་བ་སོགས་ཡོང་གི་ཡོད། ཨོས་ཐི་ལི་ཡའི་ནང་སྤྱིར་མི་མང་ཆེ་བ་བཟི་སྨན་ལས་ཆང་རག་ལ་ངན་ལང་ཤོར་བའི་ཉེན་ཚབས་ཡོད། ཉེ་ཆར་ཨོས་ཐི་ལི་ཡའི་འཕྲོད་བསྟེན་དང་བདེ་དོན་ལས་ཁུངས་ཀྱི་ཉམས་ཞིབ་ལ་གཞིགས་ན། ཨོ་སི་ཁྲི་ལི་ཡའི་མི་རིགས་སྣ་འཛོམས་ཀྱི་མི་ཚོགས་ནང་མི་འབོར་བརྒྱ་ཆ་ལྔ་ལྷག་ཙམ་གྱིས་ཆང་རག་ནམ་རྒྱུན་འཐུང་ཚད་ལས་བརྒལ་ནས་འཐུང་གི་ཡོད་པ་དང། ཡང་ཨོ་སི་ཁྲི་ལི་ཡའི་དབྱིན་སྐད་རྒྱག་མཁན་གྱི་མི་འབོར་ལས་མི་བརྒྱ་ཆ་བཅོ་བརྒྱད་ལྷག་ཙམ་གྱིས་ཆང་རག་རྒྱལ་ཡོངས་སུ་འཐུང་ཚད་ལས་མང་བ་སྤྱོད་ཀྱི་ཡོད་པ་ཐོན་ཡོད་འདུག་ངུ་ཡོན་ལགས་ཀྱིས་མི་ཚང་མས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་གཏན་འབེབས་བྱས་ཡོད་པའི་ཆང་རག་སྤྱོད་ཚད་དེ་ལ་དོ་སྣང་བྱས་ན་ཆང་རག་གི་དཀའ་ངལ་སྔོན་འགོག་བྱེད་ཐུབ་ཀྱི་རེད་ཅེས་ལམ་སྟོན་གནང་ཡོད། སྤྱིར་བཏང་བྱས་ན་ཆང་རག་སྤྱོད་ཚད་ཀྱི་ཚད་གཞི་གཏན་འབེབས་བྱས་ཡོད་དཔེར་ན། ཁྱེད་ཀྱིས་ཉིན་ལྟར་ཆང་རག་ཐེངས་གཉིས་འཐུང་ན་འགྲིག་འོན་ཀྱང་ཁྱེད་ཀྱིས་གཟའ་འཁོར་གཅིག་གི་ཉིན་ཁ་ཤས་རིང་ཆང་རག་མི་འཐུང་ནས་བསྡད་དགོས་པར་ལམ་སྟོན་བྱེད་ཀྱི་ཡོད། དེ་འདྲ་བྱས་ན་ཁྱེད་ཀྱིས་དམིགས་བསལ་དུས་སྟོན་སོགས་ལ་ཆང་རག་ནམ་རྒྱུན་གྱི་ཚད་ལས་ཅུང་མང་བ་འཐུང་ཆོག་དེ་ལྟར་མིན་པར་ཁྱེད་ཀྱིས་སྒྲིག་མེད་དུ་ཆང་རག་ཚད་ལས་འདས་པ་མཆོད་ན། རིམ་བཞིན་དེས་ངན་ལང་ཤོར་བའི་ཉེན་ཁ་ཡོད། ངན་ལང་ཤོར་བ་རྣམས་ཀྱིས་རང་ཉིད་ལ་ངན་ལང་ཤོར་བའི་དཀའ་ངལ་ཡོད་པ་ཁས་ལེན་ནས་རོགས་སྐྱོར་བླངས་པར་སྙིང་སྟོབས་ཤིན་ཏུ་ཆེན་པོ་དགོས་ཀྱི་ཡོད། དེ་འདྲ་སོང་ཙང་ངུ་ཡོན་ལགས་ཀྱིས།
དུས་ནམ་ཡང་ཁྱེད་ཀྱིས་སྨྱོ་རྫས་ལ་ངན་ལང་ཤོར་བ་རྣམས་ལ་ལྟ་ཚུལ་ངན་པ་བཅང་མི་རུང་ཞེས་གསུངས་ཡོད།

ཝེ་ནེ་ས་ལགས་ཀྱིས་གལ་སྲིད། ཁྱེད་རང། སྨྱོ་རྫས་ལ་ངན་ལང་ཤོར་བའི་དཀའ་ངལ་དེ་འདྲ་ནང་ལྷུང་ཡོད་ན། དང་ཐོག་རང་ཉིད་ཀྱི་རྒྱུན་གཏན་བསྟེན་གཏུགས་བྱེད་སའི་སྨན་པ་དང། ཡང་ན་བཟི་སྨན་དང་ཆང་རག་རོགས་འབོད་འབྲེལ་ལམ་ལ་ཐད་ཀར་ཁ་པར་གཏོང་ཆོག་ཅེས་ཁོང་མོས་གསུངས་དོན།

དེ་བཞིན་སྤྱི་ཚོགས་ཞབས་ཞུ་ཚོགས་པ་ཡིན་པའི་ཆ་ནས་ང་ཚོས་ཁྱེད་ཀྱིས་བཟི་སྨན་སྤྱོད་པ་དེ་ཉེན་རྟོག་པ་དང་ཕྱི་མི་གཞིས་སྤོ་བའི་ལྷན་ཁང་ཁྱེད་ཀྱི་ངོ་ཤེས་སོགས་སུ་ལའང་སྙན་སེང་ཞུ་གི་མ་རེད། ངུ་ཡོན་ལགས་ཀྱིས་སྨྱོ་རྫས་ལ་ངན་ལང་ཤོར་བ་མང་པོར་ལམ་སྟོན་སློབ་གསོ་གནང་ནས་ཁོང་ཚོའི་སེམས་ཁམས་དང་འཚོ་སྟངས་ལ་འགྱུར་བ་ཤུགས་ཆེན་གཏོང་ཐུབ་པ་བྱུང་ཡོད། ཁོང་གིས། ངན་ལང་ཤོར་བ་ཚོར་ནད་དེ་ལས་དྲག་སྐྱེད་ཡོང་ཆེད། དང་ཐོག་སོ་སོ་ལ་དཀའ་ངལ་ཡོད་པ་དེ་ར་འཕྲོད་ཐུབ་དགོས་པ་དང། དེའི་རྗེས། བློ་རྩེ་གཅིག་ཏུ་བསྒྲིམས་ནས་དྲག་སྐྱེད་ཡོང་བར་རང་ངོས་ནས་འབད་བརྩོན་བྱེད་ཀྱི་ཡིན་བསམ་པའི་འདུན་པ་དགོས་ཞེས་གསུངས། ངན་ལང་ཤོར་བའི་དཀའ་ངལ་དེ་ལས་དྲག་སྐྱེད་ཡོང་བར་དུས་ཡུན་གང་འཚམ་འགོར་གྱི་ཡོད། མ་ཟད། ངན་ལང་ཤོར་བ་འགའ་ཤས་དྲག་སྐྱེད་འགྲོ་བཞིན་དུ་ནད་ལོག་བརྒྱབ་ནས་གནས་སྟངས་སྡུག་ཏུ་འགྲོ་ཡང་སྲིད་པ་རེད། དེ་འདྲ་སོང་ཙང་འབྲེལ་ཡོད་ནང་མི་ཚང་མས་གནས་ཚུལ་ཆ་ཚང་ཤེས་པའི་ཐོག་ནས་ཁོང་ཚོར་བསམ་ཤེས་བྱེད་དགོས་པ་ལས་ཁོང་ཚོ་དུས་ཚོད་ཐུང་ངུ་ཞིག་གི་ནང་ཡར་རྒྱས་དང་འགྱུར་ལྡོག་ཡོང་བའི་རེ་བ་ཆེན་པོ་བཅང་རྒྱུ་མེད། ནང་མི་ཚོས་ཁོང་ཚོ་དྲག་སྐྱེད་ཡོང་ཆེད་དུས་དང་རྣམ་པ་ཀུན་ཏུ་གང་ཐུབ་ཅི་ཐུབ་ཀྱིས་རོགས་སྐྱོར་གནང་ནས་སྐྱིད་སྡུག་མཉམ་མྱོང་བྱེད་དགོས། ཇུ་ལི་ཨོ་ལགས་ཁོང་ལོ་གཅིག་རིང་ཕི་ལི་པིན་ནང་ཡོད་པའི་མཁར་ནད་བསྐྱར་གསོ་ཁང་ནང་བཟི་སྨན་ལང་ཤོར་ལས་དྲག་སྐྱེད་བྱུང་ཡོད་འདུག་ད་ཆ་ཁོང་ཨེ་ཏི་ལེད་ནང་ཡེ་ཤུའི་ཆོས་དཔོན་ཞིག་ཡིན་པ་དང། ཁོང་གིས་མུ་མཐུད་བཟི་སྨན་དང་ཆང་རག་ལང་ཤོར་བ་རྣམས་ལ་རོགས་སྐྱོར་གནང་བཞིན་ཡོད་འདུག། ང་རང་ལོ་བཅོ་གསུམ་རིང་བཟི་སྨན་སྤྱོད་མཁན་གྱི་གྲོགས་དང་དུས་ཚོད་བསྐྱལ་ནས་སྡོད་པ་ཡིན་དུས། སོ་སོའི་མི་ཚེ་ནང་དམིགས་ཡུལ་མེད་པས་ཡར་རྒྱས་འགྲོ་རྒྱུ་མེད་པ་ཚོར་བྱུང། ཉིན་གཅིག་ང་རང་སེམས་ཐག་བཅད་ནས་མི་ཚེ་སྐྱེལ་སྟངས་ལ་འགྱུར་ལྡོག་བཏང་ནས་ཁོར་ཡུག་གསར་པ་ཞིག་ནང་འཚོ་སྡོད་བྱུང། དེ་ནས་ངས་ཐབས་ཤེས་ཡོད་རྒུ་བཏོན་ནས་དཀའ་ངལ་ལ་གདོང་ལེན་དང། སྤྱི་ཚོགས་ནང་ང་ཚོར་ལྟ་ཚུལ་ངན་པ་ཡོད་པར་བཟོད་བསྲན་བྱས་པའི་ཐོག་སྔར་གྱི་འཚོ་བའི་ཕྱོགས་སུ་ཕྱིར་ལོག་ཐུབ་པ་བྱུང། གལ་སྲིད་ཁྱེད་ལ་བཟི་སྨན་དང་ཆང་རག་ངན་ལང་ཤོར་བའི་གནད་དོན་འཕྲད་ཡོད་ཚེ། ཁྱེད་ཀྱིས་གང་མགྱོགས Family Drug Support སྟེ་ཁྱིམ་ཚང་གི་བཟི་སྨན་ལང་ཤོར་བར་རོགས་སྐྱོར་གནང་མཁན་གྱི་རོགས་འབོད་འབྲེལ་ལམ་ཁ་པར་ཨང། གཅིག་གསུམ་ཀླད་ཀོར་ཀླད་ཀོར། གསུམ་དྲུག་བརྒྱད། གཅིག་བརྒྱད་དྲུག་ཐོག་དང། ཡང། སོ་སོའི་ནམ་རྒྱུན་བསྟེན་གཏུགས་བྱེད་སའི་སྨན་པ་ལ་འབྲེལ་བ་གནང་ཆོག། དེ་བཞིན་ཁྱེད་ཀྱིས་སོ་སོའི་སྐད་ནང་སྐད་སྒྱུར་བའི་མཐུན་སྦྱོར་ཆེད་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་ཆོག་ཡང་ཁྱེད་ཀྱིས་སོ་སོའི་མངའ་སྡེའི་ནང་རོགས་སྐྱོར་དང་ལམ་སྟོན་ཆེད Alcohol and Drug Information Service སྟེ་ཆང་རག་དང་བཟི་སྨན་སྐོར་གོ་རྟོགས་སྤེལ་མཁན་ལ་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། ས་བཀྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།